ཁེ་ས་ཕྱི་ཚེས་ཉི་ཤུ་རྩ་བདུན་ཉིན Swiss གྲོང་ཁྱེར་ཇི་ནི་ཝར་ཡང་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་ཆེན་ཐེངས་ལྔ་བཅུ་ང་གཉིས་པ་དེ་ཚོགས་འགོ་འཛུགས་ཡོད་པ་དང་བསྟུན་ས་གནས་བོད་མི་རྣམས་ནས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ཇེ་ཞན་ཇེ་སྡུག་ཏུ་ཕྱིན་པར་ཡང་ངོ་རྒོལ་གྱི་ལས་འགུལ་སྤེལ་འདུག། དེ་ཡང Swiss དང Liechtenstein བོད་རིགས་མི་མང་སྒྲིག་འཛུགས་ཀྱིས་མཉམ་འབྲེལ་རྒྱལ་ཚོགས་མདུན་དུ་གོ་སྒྲིག་གནང་བའི་ངོ་རྒོལ་ལས་འགུལ་ཐོག་ས་གནས་བོད་མི་ཁག་ཅིག་གིས་བོད་ཀྱི་རྒྱལ་དར་བསྣམས་ཏེ་འདུ་འཛོམས་གནང་ཡོད་པ་དང། སྐབས་དེར་དོན་གཅོད་འཕྲིན་ལས་ཆོས་སྐྱིད་ལགས་ཀྱིས་ཐེངས་འདིའི་ལས་འགུལ་དེ་ནི་འཛམ་བུ་གླིང་ལ་ཡང་བོད་ཀྱི་གནད་དོན་འདི་བཞིན་ད་དུང་ཡང་སེལ་མེད་པའི་དྲན་སྐུལ་གནང་ཡ་གཅིག་དང། ལྷག་པར་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་རྣམ་པས་ལྷན་ཚོགས་ཐོག་བོད་ནང་གི་གནད་དོན་གླེང་རྒྱུ་ནི་གལ་ཆེན་ཞིག་ཆགས་ཡོད་པ་མ་ཟད། རྒྱལ་ཚོགས་ནས་ད་གལ་ཆེ་གི་མི་སྣར་ཡང་གསན་ཏེ་རྒྱ་ནག་འདི་བཞིན་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བའི་ཐད་ལ་ཡང gengu ke wa sugu chi sundu. Tibet remains an unresolved international conflict. Due to this conflict, the human rights situation in Tibet has seen much deterioration. On this 52nd UNHRC Council meeting, it is important that the member states once again... bring the attention of the world,

and calls on China to ensure that the human rights of Tibetans are not only guaranteed but are also implemented and enforced. It is time the 11th Pension Lama of Tibet is released, access is granted, and the Tibetans have their enshrined right to choose their own religious leaders

to stop arbitrary arrest of innocent Tibetans and Uyghurs, མ་ཟད་སུད་བོད་མཛའ་འབྲེལ་ཚོགས་པའི་སྐུ་ཚབ Marguerite Contat ལགས་ཀྱིས་བོད་ནང་ལ་ཡང་རྒྱ་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་བོད་མིའི་རིག་གཞུང་དང་ངོ་བོ་རྩ་གཏོར་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་ཡང་སུད་སི་གྲོས་ཚོགས་སུ་ཞུ་གཏུག་གནང་གི་ཡིན་ཞེས་གསུངས་འདུག་གཞི་རྩའི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ལྷན་ཚོགས་ཐེངས་ལྔ་བཅུ་ང་གཉིས་པ་དེ་བཞིན་ཁེ་ས་ནས་འགོ་འཛུགས་ཀྱིས་ཕྱི་ཟླ་བཞི་པའི་ཚེས་བཞི་བར་ཚོགས་ཀྱི་ཡོད་པ་རེད། ཁེ་ས་ལྷན་ཚོགས་ཀྱི་ཉིན་དང་པོར་ཡང་དབྱིན་ཡུལ་གྱི་ཕྱི་དྲིལ་དྲུང་ཆེ James Cleverly ལགས་ཀྱིས་ཧོང་ཀོང་ནང་ལ་ཡང་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་གཞི་ཟེར་བ་དེའི་འོག་རང་དབང་ཅན་གྱི་གསར་ཁང་རྣམས་སྒོ་བརྒྱབ་པ་དང་ཧོང་ཀོང་མང་ཚོགས་ཀྱི་སྨྲ་བརྗོད་རང་དབང་དང་འདུ་འཛོམས་རང་དབང་སོགས་ལ་ཡང་འགོག་རྐྱེན་བཟོས་ཡོད་པས་ཧོང་ཀོང་སྲིད་གཞུང་ལ་ཡང་སྐྱོན་བརྗོད་ཤུགས་ཆེ་གནང་བའི་ཐོག་ཧོང་ཀོང་དང་རྒྱ་ནག་སྲིད་གཞུང་ལ་ཡང་དེ་སྔ Sino-British Joint Declaration ཞེས་དབྱིན་ཇིས་ཧོང་ཀོང་རྒྱ་ནག་ལ་ཡང་རྩིས་སྤྲོད་སྐབས་བཞག་པའི་གྲོས་མཐུན་དེར་ཡང་བརྩི་འཇོག་དང་འགྲོ་བ་མིའི་ཐོབ་ཐང་ཚོགས་ཆུང་ནས་བཏོན་པའི་སྙན་ཐོ་ནང་ལ་ཡང་ཧོང་ཀོང་ནང་གི་འགྲོ་བ་མིའི་ཐོབ་ཐང་གོང་མཐོར་གཏོང་དགོས་པའི་དོན་ཚན་བཀོད་ཁག་རྣམས་ལག་བསྟར་དགོས་པ་གསུངས་འདུག། ཆབས་ཅིག་ཁོང་གིས་འདས་ལོར་སྐབས་དེའི་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གཙོ་འཛིན་ལྕམ་སྐུ Michelle Bachelet མཆོག་གིས་ཤིན་ཅང་ནང་གི་སྙན་ཐོ་བཏོན་པ་ལུང་འདྲེན་གྱིས་སྙན་ཐོ་དེ་ཡིས་ལྷན་ཚོགས་ནས་ཤིན་ཅང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་གོ་བསྡུར་གནང་བ་སོགས་ལ་ཡང་ཕན་ངེས་ཡིན་ཀྱང་རྒྱ་ནག་གིས་གནད་དོན་དེར་ཡང་ཁས་ལེན་མ་བྱས་པའི་ཐོག་ནས་གོ་བསྡུར་གནང་བར་ཡང་འགོག་རྐྱེན་བཟོ་གི་ཡོད་པས་རྒྱ་ནག་ནས་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་དང་མཉམ་ལས་གནང་སྟེ་རྒྱལ་སྤྱིའི་ཁྲིམས་ལ་ཡང་བརྩི་སྲུང་གི་འགན་འཁུར་འཁྱེར་དགོས་པའི་ཞུ་སྐུལ་གནང་འདུག།